དེ་དབང་རྔམ་པའི་སེང་ལྕམ་འབྲུག་མོ་དེ་རུ་གི་འབངས་ཆོས་ཚོགས་ཤི་ཡ་སི་ཡི་སེ། ཆོས་ཀྱི་སྣོད་བདུན་བདུད་ཀྱི་དབུས་དུས་སུ་བདུད་ཡི་དུས་སུ་ཆོས་ཀྱི་འབངས་མི་སེར་བའི་འབངས་བའི་ཙུ་ད་ཡི་སེ་སྣོད་བདུན་ས་ལ་མེད་དེ་བོ་ད་ལུ་གླིང་གི་ས་ཆ་ན་གི་མི་དུས་སུ་ཧང་ཇོ་ར་མེད།

ཁྱེད་རང་གི་གཉེན་ཉེའོ། ཕམ་སྤུན་ཆ་ཁྱེད་རང་གི་གདུང་རྒྱུད་གླིང་གི་དཔའ་ཐུལ་ཁྱེད་རང་གི་འབངས་མི་སེར་ཕོག་གི་ནུ་ཆུ་ཧང་རི་བདུད་སྲིན་གྱི་མནོ་བསམ་བཏང་ཞིང་དག་པའི་གླིང་ཁ་བཏུལ་ལུ་མ་ཆུན་འཛོམས་ཆུ་བོ་བ་ཅན་ཆུའི་གེ་སར་རྒྱལ་པོ་སེ་མི་གི་སྟག་ཞག་རའི་ཁྲུང་ཀ་ནས་མི་འདུག་ཟེར་མེད་གེ་སར་ཡིན་དང་མིན་ཏེ་ཁྱད་པར་ག་ནས་མི་འདུག་ཟེར་ལ་མེད་ཁྱོད་ལུ་སྐྱིད་པོ་སེ་སྟག་ཞག་རའི

ཁྱོད་ཀྱིས་མི་ཤེས་མ་རེ་སེ། དེ་འོ་དེ་ཁ་བཙུམ་འདོད་ད་བ་ཅིན། དེ་ལན་ཏེ། ཁྲེ་དགའ་བ་ལུ་ཕུ། ཕུ་སྐྱིད་པ་ལུ་ཅིག་འུང་སེ། ཁྱོད་ཀྱིས་ཨ་ནི་མི་ཤེས་པས་ཨེ་སེ། ཆོས། ད་དེ་ལན་ཁོང་གཉིས་ཤ་ར་ཤུག་མེད། ད་ང་རྒན་ནི་བི་ཏོག་འདི་ལུ་ཆིག་རྒྱལ་དང་བློན་པོ་གཉིས། ན་བདུད་ཀྱི་ཡུལ་ལུ་མི་བཞུགས་པ། རང་རང་སོ་སོ་གྱི་ས་ཁོངས་སུ་འཇུ་ནི་གྱི་ལུ་རྒྱུ་རེ་ལབ་དུ་ཨི་མོ་འདི་མེད་སེ། ད་ཁྱེད་རང་གཉིས་བྱོན་ནི་ཡིན་སེ་མནོ་བསམ་དང་རེ་ཏེ་བྱོན་ས་ལབ་མེད། ཁྱེད་རང་གཉིས་ན་མི་བཞུགས་པ་ན་མི་སྡོད་པ་བདུན་ནི་ཡིན་སེ་གི་མནོ་བསམ་ཡོད་པ་ཅིན་ང་རིག་གི་སྦོབ་བྷེ་མ་གི་དམུ་རྗེ་ཀླུ་བཙན་བདུད་ཀླུ་བཙན་རྒྱལ་པོ་དེ། ཨ་ད་ག་ཨིམ་བེ་ར

སེ་ད་སྐྱོན་ཆུ་གསུམ་ལ་ཆགས་སེ་དེ་ཡིས་པས་ངེད་གླིང་གེ་སར་འགྱེད་གཉིས་ཀྱིས་རྒྱབ་ཏུ་འཛུལ་སེ་སྤུ་གཉིས་འཛུལ། དེ་བཞུགས་ཡིན་པས་ལ་སྐྱོན་ཆུ་གསུམ་ལོ་ད་དེ་ནས་ད་མ་ར་ཁོ་ར་གི་ཨ་ནེ་ཐུགས་རྗེ་ཅེམ་སེ་ལ་མི་མོ་ལ་དེ་སྔ་བྱས་ཀྱི་རྫོང་ཁ་ན་ད་ཨ་ནེ་ཐུགས་རྗེ་ཅེམ་ལ་བཞུགས་མེད་ཡ་སེ། མ་ནེ་ནི་གཡུའི་སྒྲོན་མ་ཨ་སེ་ཨ་ནེ་ཐུགས་རྗེ་ཅེམ་སེ་དེ་སྔ་རྗེ་བཙུན་སྤྱི་བོ་བཞིན་དེ་མ་པ་ཨི་ནེ་དེ་གེ་སར་རྒྱལ་པོའི་ཨ་ནེ་སེ་ལ་མི་མཁའ་འགྲོ་མ་ར་ཡིན་པས་ལ

དེ་ལས་མ་མཆིས། ཨ་ནི་གཡུ་ཡི་སྒྲོན་མ་སེ་ཨ་ནི་འི་ཐུན་འདུག་ལ་ལྟོ་ཏོ་སུམ་བཅུ་བེ་རོའི་ཨ་ནི་མ་གཡུ་ཡི་སྒྲོན་མ་སེ། ད་ཨ་ནི་བའི་ཧུ་ཀའི་འདི་བའི་ཤུག་མེད་པ་ཨ་ནི་བའི་སུམ་ཡིན་མོད། ད་ཨ་ནི་ཨ་ནི་ཨ་ནི་ཐུགས་རྗེ་ཅིམ་ལུ་ལབ་མོད་ལ་ཁྱོད་ཀྱིས་ང་ལུ་གླིང་གེ་སར་རྒྱལ་ལུ།

ལྔ། འཛམ་གླིང་རྒྱལ་ཁབ་ཀྱི་སར་ནོར་བུ་དགྲ་འདུལ་ལྔ། གླིང་ཁ་བཏུལ་ལོ་མ་བཞག་པ། བྱང་ཁུང་ལུག་སྟག་ཡིན་ཟེར་ཕྱིང་ཞྭ་ཞབས་ཀྱི་ལུང་བསྟན་ཡིན་ཟེར། དེ་བྱང་ལུག་ཧུད་ཏི་ཡིན་པའི་ང་རྒྱལ་ཀ་སི་ཉལ་དུ་དུས་སུ་ལོ་མ་བཏུལ་བ་གླིང་ཁར་བཏུལ་ནས་བེ་ཡུང་མིག་གི་ཉིམ་ལེ་དགུ་ཚུ་ཏི་ཡིན་པས། ད་དེ་ནས་འདི་ཡ་ལུག་ཧུད་ཕ་བེ་ཆུ་བེ་སོགས་འདུ་ལོ་ད་ག་དེ་བིན་ཟེར་བྱུ་རུ་ཞག་དགུ་བཅུ་དགུ་དགུ་གཉིས་ནུབ་མོ་ཟླ་དགུ་གསུམ་ཏེ་བྱི་ན་ཡིན་པས་ད་ནིམ་གཅིག་གི་ནང་ན་ལུག

ངེད་ཀྱི་སྟབས་མ་དེའུ་དེ་ཆེས་བྱ་ཆེབ་ཀྱིས་མ་བསྲེ་བར། ལུང་སྟེ་སྣང་མེད་ཀྱི་ལྷ། རྒྱབ་རྟ་སྤུན་གཉིས་འཛུལ་མིག་ཆུ་ཆུང་ཆེས་བྱ་ཆེབ་ག་ལྟར་བབས་ཁྱོ་ཡ་སོ་མོ་ངོ་ཟེར་ལབ་མེད་ལ། ད་རོ་དེ་གི་མི་ཚིག་མ་རེད་ཟེར་ད་དེ་ལན་དོ་དོ་དེ་ཨ་ནི་ད་ཨ་ནི་ཐུགས་རྗེ་ཅེམ་དང་ཆུ་ཆུང་དེ་སུ་ནོ། སུ་མིན་མེད། ད་དེ་ལན་དེ་མེ་བཟའ་འབུམ་ཁྱིམ་ལ་དོ་རོ། དེ་ལན་དེ་འགོམ་ཁྲི་ཨ་ཅེ་བོ་ཞིག་ཀ་ཁྱིམ་དུ་སུ་ནམ་ཡོད་མེད། ཁྱོའི་ཨམ་སུ་ཕུང་ཐུན། ཨམ་སུ་ཕུང་ཐོད། ཨམ་སུ་མོ་རེམ། མེ་བཟའ་འབུམ་གྱིས་ཁྱོའི།

ང་གླིང་དཀར་སྟོད་ལུ་མ་ལྷོད་ཚུན་ཆད་ཀྱི་བར་ན་ཀུ་ལུ་ཆོས་ཀྱི་ལྭ་བ་ལས་ཟས་ཁམ་ཁམ་དུ་གཅིག་ར་མི་ཟ་ང་དཀོན་མཆོག་དཔང་ཡིན་མི་ཟེར་ལ། སྐོམ་རུང་ཆུ་ཁ་སྐོམ་རུང་ཆོས་ཀྱི་ལྭ་བ་ལས་ཆུ་ཐིགས་པ་གཅིག་མི་འཐུང་དཀོན་མཆོག་མཁྱེན་ཡིན་ཟེར། ཨཱ་ནི་ཟུམ་གྱི་ལྭ་དེ་མི་ཨཱ་ནི་ཟུམ་དང་ཁ་འཇམ།

དེ་ཉམས་སུ་བཞུགོ་ཟེར་བ་བཞིན་དེ་ལས་སྔ་རྗེས་ད་དེ་ལས་རྒྱལ་ཁབ་ཀྱི་སྲིད་བྱུས་དང་མི་མཐུན་ཚེ་སྲིད་བྱུས་ལས་ཁུངས་ཀྱིས་གནང་བ་གནང་མི་འདུག་སྨོ་ལགས་དེ་སྤྲོ་ཐག་མི་ཆོད་ཟེར་དེ་ཏང་ཧྲུའུ་ཅིས་བཀའ་སྤྱི་ཟེར་ན་ཅི་ཡིན་ཟེར་ནས་འཛུམ་པའི་འབད་བཞོན་དེ་ཡར་ལུས་འདེད་ཡར་ལུས་འདེད་རྒྱལ་ཁབ་ཀྱི་ཡར་རྒྱས་དང་བསྟུན་གཞུང་འདི་ངོ་མའི་ངང་ནས་དེ་ལས་འདས་མ་ཐུབ་བས་མི་འདུག་ལ།

ལྷ་ཁང་བཞེངས་མཆོད་རྟེན་བཞེངས་སྐུ་རྟེན་གསུང་རྟེན་བཞེངས་བཞག་མི་འདི་ཚུ། ད་རྒྱལ་ཁབ་ཡར་རྒྱས་དང་བསྟུན་དེ་ན་ལུ་ག་ཕྱི་ནང་ཅི་བཞིན་གོ་བའི་སའི་ང་ལས་དེ་དཔོག་འདི་ཡི་བའི་ག་དེ་ཅི་ག་ལུ་བཞིན་གོ་བའི་སའི་དེ་དེ་ན་ལུ་དེ་བླ་མ་ཆོས་པ་དེ་ཚུ་གིས་ག་དེ་ལས་མི་ཐུབ་དེ་དེ་དེ་ན་ར་ཞག་གོ་སེ་ལ་བ་བྱིན། དེ་ལན་ཏེ། རྒྱལ་ཁབ་ཀྱི་སྲིད་བྱུས་པའི་ང་ལས་བླ་མ་ཆོས་པ་ཚུ་གིས་གོ་མི་ཐུབ་པའི་སྨོ་ལགས། དེ་རྟོགས་ར་ག་ཕྱི་ར་བླ་མ་ཆོས་པ་ཚུ་གིས་ཁུངས་སྐྱེལ་ལ་བ་བྱིན། ཧ་བླ་མ་ཆོས་པ་དེ། བྱུས་གོ་ཚ་ཡ་སེ། ཆོས་དང་སྲིད་ཐ་དད་ཡིན་སེ།

ད་དེ་བས་འདི་དེ་གི་ང་མི་གཅིག་དང་གཉིས་ཀྱི་མནོ་བསམ་བཏང་འདོད་ལོ་མི་འདུག་ཁམས་གསུམ་གྱི་སེམས་ཅན་སྤྱིར་བཏང་གི་མནོ་བསམ་བཏང་དགོས་པས་སེ། ད་ནི་དཔེ་བཟུམ་ཡིན་པས་དེ་ལན་རྟོགས་རོགས་དཔེ་གཅིག་བཟུམ་འབད་ལ་ང་བཅས་རྫོང་ཁ་ན་ལབ་ནི་འདུག་སྨོ་ལགས། ནོར་དུང་དཀར་འོ་མ་གིས་གསོ་མི་དེ་དགྲ་ཆུ་སྲིན་བཏུལ་བ་དང་དགོ་ནི་ཡིན་སེ། ད་ནི་བཟུམ་འབད། ད། ཐུབ་དུང་དཀར་འོ་མ་གིས་འོ་མ་གིས་ཡང་ནས་ཡང་དུ་གསོ་མི་དེ་དེ་དགྲ་ཆུ་སྲིན་གྱི་གཏན་ལུགས་པས་ཆུ་སྲིན་བཏུལ་བ་བརྡ་ལོ་ཆུ་སྲིན་གྱི་གཏན་ལུགས་མ་ཕན་བཟུམ་ཅིག་འབད་བ་ཅིན་དེ་ལན་འདེད་ཁུག་མི་ནུས་ཟེར་མེ་དེ་བཟུམ་འབད་ང་གླིང་གེ་སར་རྒྱལ་པོ་གོང་མ་ལྷ་ལས་ལ་ཁ་བེ་ར་འཛམ་བུ་གླིང་ན་ལུས་བསྐྱོད་སྟངས་ལྟ་བུ་ཡིན་ཟེར་ལབ་མེད་ལ། ད་ནི་འཛམ་བུ་གླིང་ན་བསྐྱོད་མི་དེ་ར་བདུད་ཀྱི་སྡེ་འདི་ཚུ་བདུད་ཀྱི་སྡེ་ཚན་འདི་ཚུ་རྩ་བ་ལས་ར་དེ་རྒྱུན་བཅད་ནི་གི་དོན་འདི་ལུས་སྟངས་ལྟ་བུ་ཡིན་ཟེར་ད་ནས་པས་ང

འཁྲུངས་སྐར་ནས་མིན་གསལ་ལབ་མེད། བདུད་ཀྱི་གཡུལ་ཡུལ་འདི་ཆོས་ལུ་བསྒྱུར། བདུད་ཀྱི་སྡེ་འདི་ཚུ་བཏུལ་མ་ཚུགས། བདུད་འདི་ཚུ་བློ་སེམས་ཆོས་ལུ་བསྒྱུར་མ་ཚུགས་བཟུམ་ཅིག་འབད་བ་ཅིན་ང་གླིང་དཀར་སྟོད་ཀླུ་ནོར་ཏི་གི་བས་གླིང་དཀར་སྟོད་ཀྱི་རྒྱལ་ཁབ་འདི། སྔར་ལས་དར་ཞིང་རྒྱས་པའི་བཟོ་རེད། དེ་གི་འཁྲུངས་སྐར་ནས་མིན་གསལ་ལབ་མེད། ལ། དེ་བས་འདི་དེ་གི།

ང་རྒྱབ་ལོ་བཅུ་བཞག་མས་མ་རེད་ཨེ་སེ། ང་གོང་མ་ལྷ་ལས་འོང་མི་འདི་ར་ཁམས་གསུམ་གྱི་སེམས་ཅན་ག་ར་གི་དོན་དག་ལུ་འོང་བ་ཡིན་སེ། ཁྱོད་སངས་རྒྱས་ཤཱཀྱ་ཐུབ་པའི་གི་བསྟན་པའི་གི་རྩ་བ་འདི་བཙུགས་ནི་གི་དོན་དག་ལུ་གཉིས་སེ་ལབ་མས་ལགས། དེ་ལས་སྨོན་ལམ་ལོག་པའི་གི་བདུད་ཨ་ནི་གསུམ་བདུད་གི་རིགས་དམ་སྲི་རྒྱལ་འགོང་འབྱུང་པོ་དུ་སུ་དེ་ནི་བཏུལ་ནི་གི་དོན་དག་ལུ་ང་ཨ་ནི་གེ་སར་རྒྱལ་པོ་འདི

ད་བདུད་ཀྱི་སྡེ་འདི་ཚོ་ལས་ཁོང་ཡི་སྙིང་རྗེ་ཁོང་ཡི་སེམས་བསྐྱེད་རེ་ཡིན་པས་ད་ཁོང་ཡི་དེ་བློ་སེམས་ཆོས་ལུ་འཇུག་ཐིག་ཡིན་པས་འབད་ར་འབད་དགོ་འོ་སེ་ད་ཨིན་རུང་ར་ད་བྱ་བླ་བྱ་ཁྲུང་ཁྲུང་སྤུན་གསུམ་དུ་ཡི་བསླབ་དུ་བཟུང་པས་སེང་ལྕམ་འབྲུག་མོ་ཡི་ཡིད་མི་ཆེས་ནི་གི་དོན་དག་ལུ་སེང་ལྕམ་འབྲུག་མོ་ཡི་ང་ཆེ་སུམ་ཅུ་པོ་ཡི་ཡི་ཐང་མི་ཆད་ནི་གི་དོན་དག་ལུ་ཁོ་ཐག་མི་ཆོད་ནི་གི་དོན་དག་ལུ་ད་ད་གླིང་དཀར་སྟོད་ཀྱི་དེ་ལས་དཔའ་བཏུལ་ད་དེ་ལས་དེ་དེ་ཁོང་རེ་ཡི་ཡབ་སྲས་ཨ་ཁུ་སྤྱི་དཔོན་སོ་བ

ཕྱག་ལ་ང་མི་གི་གེ་སར་ནོར་བུ་དགྲ་འདུལ་གྱི་བཀའ་ཡིན་ཡིན་ཟེར་ལབ་མས་ལགས། ག་ལུ་གཏང་མ་ཟེར་བ་ཅིན་ཧོར་ཡ་རྩེའི་རྒྱལ་པོ་ཟེར་གུར་དཀར་རྒྱལ་འཁོར་དང་བཅས་པ་ལུ་ངེ་གི་བཀའ་ཤོག་འདི་སྤྲིངས་དོ་ཟེར་བཀའ་ཤོག་འདི་བཏང་དོ་ཟེར་ང། ལྷོ་ཕྱོགས་འཛམ་བུ་གླིང་གི་དོན་ལུ། སེམས་ཅན་གྱི་དོན་དག་ལུ། མི་ང་དང་ང་རའི་གི་རྟ་གཉིས་པོ་འདི། དེ་ནམ་མཁའ་སྟོང་པའི་གི།

ཧོར་གྱི་ས་ཆ་རྣམས་འོངས་ཤིང་ན་བའི་ཆུའི་སྐུ་གར་རྒྱལ། ཆུའི་ཤ། ཁམས་སྟོབས་པའི་སྟུབ། ཁྲག། ཐིགས་པ་ཐིགས་པ་བའི་སྟོད་འདི་གི་བའི། ངག་གི་ཆུ། ཧ་ནི་བའི་སྒྲས་ནི་ཨི་མ་རེ་སེ། ཧ་ནི་བའི་སྲས་ནི་ཨི་མ་རེ་སེ། ཆུའི་རྒྱུ་ཧོར་གྱི་རྨ། འབུམ་ཕྲག་བཅུ་གཉིས་རྨ། དེ་ནས་འདི་འབུམ་ཚོ་བཞི་བཅུ་སྲིད་དུ། ཧ་ནི་དུས་སའི་ཤུ། ར་མེ་བཟུང་བའི་ཆུ། ཁྲག་གི་ཆུ་གཅིག་ངག་གི་སྟོད་འགེ་སེ། ཁྲག་གི་ཆུ་གཅིག་ང་གི་གང་བཅུག་གེ། ཁྱོད་ཀྱི་ཧོར་གྱི་གཡུས་འདི་ཡང་འབྱོ་ར་མེད་པ་ཤུལ་ར་མེད་པ་འཇམ་མགོ་རོང་རོ་སྤྱི་དང་ཐལ་སོ་ལུང་ལུགས་ཀྱི་ནི། བཟོ་མ་ཚུགས་བཟུམ་ཅིག་འབད་བ་ཅིན་ང། དབུས་ཀྱི་ཤཱཀྱ་མུ་ནི་དཔང་ཡིན། སངས་རྒྱས་ཇོ་བོ་ཤཱཀྱ་མུ་ནི་དཔང་པོ་ཡིན། མ་རེད། ང་གེ་སར་ནོར་བུ་དགྲ་འདུལ་སྨུག་པོ་གདོང་གི་རྒྱལ་རིགས།